ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་བཞི་པའི་ཚེས་བཅུ་གཅིག་རེས་གཟའ་ཉི་མ་ཡི་ཉིན་བཙན་བྱོལ་བོད་མི་ཡི་གནས་ཡུལ་འཛམ་གླིང་གི་རྒྱལ་ཁབ་གང་སར་བོད་ཀྱི་ཡུལ་མི་ཚོས་ཉིན་གཅིག་དུས་གཅིག་ཏུ་བོད་ཀྱི་སྲིད་སྐྱོང་དང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་གཉིས་ཀྱི་དངོས་གཞིའི་འོས་བསྡུ་དེ་གནང་གི་ཡོད་པ་དང། དེ་རིང་ཨོ་སི་ཀྲུ་ལི་ཡ་ཡི་གྲོང་ཁྱེར་སིད་ནི་གི་ཉེ་འགྲམ་ཁེམ་བེལ་ཐོན་ས་གནས་སུ་ཡང་བོད་མི་ཚོས་སྲིད་སྐྱོང་དང། ཨོ་སི་ཀྲུ་ལི་ཤི་ཡ་དང་ལྷོ་ཤར་ཨེ་ཤི་ཡ་ཁུལ་གྱི་བོད་མི་མང་སྤྱི་འཐུས་གཅིག་འོས་འདེམས་གནང་ཡོད་སྟབས། འོས་ཤོག་འཕེན་མཁན་བོད་མི་ཁག་ཅིག་ལ་བཙན་བྱོལ་བོད་མི་ཡི་འོས་འདེམས་དེ་གལ་ཆེན་པོ་ག་འདྲ་ཞིག་མཐོང་གི་ཡོད་མེད་དང་གལ་སྲིད་ཁྱེད་རང་གིས་འོས་འཕེན་ས་ཡི་སྲིད་སྐྱོང་དེ་དང་སྤྱི་འཐུས་དེ་གཉིས་འདེམས་ཐོན་མ་བྱུང་བ་ཡིན་ན་ཡང་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་མི་གཞན་དེ་གཉིས་ལ་ཡང་རྒྱབ་སྐྱོར་དང་ཁས་ལེན་ག་ཚོད་ཅིག་གནང་ཐུབ་ཀྱི་ཡོད་མེད་སྐོར་བཅར་འདྲི་ཞུས་ཡོད། ཐོག་མར་བཅར་འདྲི་ཞུ་ཡུལ་ཚོས་བཙན་བྱོལ་བོད་མིའི་འོས་བསྡུ་འདི་གལ་ཆེན་པོ་ག་ཚོད་མཐོང་གི་ཡོད་མེད་སྐོར་འགྲེལ་བརྗོད་འདི་འདྲ་རེ་གནང་སོང། འོ། ངའི་མིང་ལ་སྤེན་པ་ཏོ་ཞེས་ཟེར་གྱི་ཡོད། ཨ་དེ་རིང་ང་ཡང་དེ་རུ་ཞུགས་སོང། འོས་ཤོག་བླུགས་ཁར་དེ་སྐོར་ཆ་ཤས་ལེན་ཡག་དེ་ང་རང་གལ་ཆེན་པོ་ཞིག་ཏུ་མཐོང་གི་འདུག་ག་རེ་ཟེར་ན། གཅིག་ནས་བྱས་དམངས་གཙོའི་འགྲོ་སྟངས་ཅེས་རེད་བ། དམངས་གཙོའི་འགྲོ་སྟངས་དེ་ལ་ཡ་ཨ་ནི་སྤྱི་དམངས་ཀྱི་ཐོབ་ཐང་གལ་ཆེ་ཤོས་དེ་འོས་ཤོག་ཆགས་ཀྱི་ཡོད་པ་རེད་ཅེས་འོས་ཤོག་བླུགས་ཡག་ཅེས། གཉིས་པ་ནི་ཨ་ནི་སོ་སོས་ཅིག་སོ་སོས་ག་རེ་ཟེར་ལས་ད་སྤེལ་མཁན་དོ་སྣང་ཡོད་རྒྱུ་རེད་ཅིག་དང་ཨ་ནི་ཅིག་གིས་མི་ཅིག་གིས་ད་དེ་སྤྱི་པའི་ཐོག་ལ་ལས་ཀ་བྱེད་ཐུབ་ས་རེད་བསམ་བསམ་དེ་ལ་རྒྱབ་སྐྱོར་བྱས་ཏེ་ཨ་ནི་གལ་ཆེན་པོ་རེད་བསམ་ནས་ཨ་ནི་དེའི་ཕྱོགས་ནས་ཨ་ནི་འདུག་ས་དེ་ལ་འོས་ཤོག་བླུག་ག་བཅར་བ་ཡིན།
ང་རང་གི་མིང་བསོད་ནམས་དོན་གྲུབ་ཡིན་ང་རང་ཕ་ཡུལ།

དེ་གི་དཔེ་ཚོགས་ནང་དེ་མ་འདྲ་བ་ཅིག་ཚང་སོང། ངེད་ཀྱི་མིང་ལ་ཚིག་ཆུ་ལྷ་མོ་ཡིན། ཨ་ང་རང་ད་ལྟ་སིད་ནི་ལ་བསྡད་ཀྱི་ཡོད། ཨ་ནི་དེ་རིང་གཙོ་བོ་དེ་འོས་ཤོག་བླུག་ག་ལ་སླེབས་ཡིན་འདི་ལ་རོགས། ཨ་ནི་ད་ལྟ་ང་ཚོ་བོད་པ་བོད་པ་ཅིག་ཡིན་པའི་ཞུ་དེ་ད་དུང་འཛམ་བུ་གླིང་གི་མི་སེར་ག་བ་འདྲ་ཅིག་ཡིན་ད་སོ་སོ་གི་སྲིད་སྐྱོང་ད་ད་སྲིད་འཛིན་དེ་ཚོ་གི་ད་ལྟ་དེ་ལ་གོ་སྐབས་ཡག་ཤོས་རེད་བསམ་གྱི་འདུག་གདམ་ག་དེ་ཡ་ལ། ནི་དེ་བྱེད་དུས་སོ་སོ་གི་རྩ་དོན་གྱི་ཐོག་ལ་ཧ་གོ་ཐུབ་མཁན་དང་དེ་ནས་འཛམ་བུ་གླིང་གི་རྒྱལ་ཁབ་ལ་ནི་སོ་སོ་གི cause དེ་ཚོ་ཡང་ཤེས་ཐུབ་མཁན་ཅིག་དེ་འདྲའི་སྲིད་སྐྱོང་ཅིག་འདེམས་བསྐོ་བྱས་ན་དེ་རིང་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་དེ་བྱས་ནས་སུ་འདྲ་ཅིག་ཡིན་ན་དེ་རིང་ཡིན་གཅིག་མིན་གཅིག་ཡོང་ནས་འོས་ཤོག་བླུག་ག་ཡོང་དགོས་རེད་བསམ་གྱི་འདུག། ཡང་གོང་གསལ་བཅར་འདྲི་ཞུ་ཡུལ་དེ་དག་གིས་གལ་སྲིད་ཁོང་རང་ཉིད་ཀྱིས་འོས་འཕེན་ས་ཡི་སྲིད་སྐྱོང་དེ་དང། སྤྱི་འཐུས་དེ་གཉིས་མ་སླེབས་པ་ཡིན་ན་ཡང་དེ་ལ་མུ་མཐུད་དུ་རྒྱབ་སྐྱོར་ག་ཚོད་ཡོད་མེད་དང། སྲིད་སྐྱོང་ག་འདྲ་ཞིག་དགོས་ཀྱི་ཡོད་མེད་སྐོར་འགྲེལ་བཤད་འདི་འདྲ་རེ་གནང་སོང། སྤྱི་བཏང་བྱས་ན་འོས་ཤོག་འདི་འདྲ་བླུགས་འདུག་སྟེ། མཚམས་རེ་སྐབས་རེ་ཡང་སོ་སོས་ཅིག་རྒྱབ་སྐྱོར་བྱེད་འོས་པའི་མི་དེ་ལ་སླེབས་སྲིད་པ་རེད་སླེབས་མ་སྲིད་པ་རེད། སོ་སོས་རྒྱབ་སྐྱོར་བྱེད་འོས་པའི་མི་དེ་མ་སླེབས་དུས་བློ་ཕམ་ཞིག་ཡོང་གི་འདུག་སེམས་ན་བློ་ཕམ་ཞིག་ཡོང་གི་འདུག་ཡིན་ན་ཁོ། ག་དུས་ཡིན་ན་ད་སོ་སོའི་འདོད་པ་རྐྱང་རྐྱང་དེ་ཡོང་མ་སྲིད་པ་རེད་སྤྱིར་བཏང་ནས་གཅིག་གཉིས་པ་དེ་ལ་ཡང་དམངས་གཙོའི་འགྲོ་སྟངས་ལ་ཡང་ད་ང་ཚོས་གང་ཐུབ་ཐུབ་ཀྱིས་སོ་སོའི་ད་འབད་བརྩོན་བྱས་ནས་ང་རང་ཚོ་སློབ་སྦྱོང་བྱེད་སྟངས་རེད་སོ་སོའི་གི་རྒྱུད་ལ་ཡང་གལ་ཆེ་ཤོས་ངོས་འཛིན་བྱེད་སྟངས་རེད་དེ་འདྲའི་ཐོག་ནས་ད་སོ་སོའི་འདོད་པ་ཡོང་རྒྱུ་དེ་མ་སླེབས་པ་ཡིན་ནའི་དེ་དེ་མི་གཅིག་སྡུག་པོ་གཅིག་སླེབས་ཀྱི་ཡོད་མ་རེད་གང་ལྟར་སོ་སོ་གི་སོ་སོའི་མཐོང་ཚུལ་ནས་དེ

དེ་ཡིན་ཏེ་དེ་ལ་ང་རང་གི་རྒྱབ་ཀྱི་ཐ་ཆད་དུ་ཡོད་སྲིད་དུ་སེམས་ལྷད་བ་ཡིན་ན་ཡང་ན་ང་རང་དེ་ལྷད་བ་ཡིན་ན་ད་ཡིན་ཕར་རོ། མ་ལྷད་བ་ཡིན་ན་ཡང་ན་སྐུ་ཕྱྭ་དེ་ལྷད་ཚོ་ཞུ་ལ་ང་རང་ཚོ་ཚུར་ཚུར་དེ་ད་ག་རང་ཤི་དགོས་ཀྱི་རེད། དེ་ང་རང་གི་བསམ་ཕྱོགས་དེ་མེད་ན་ཡང་ཁག་པོ་ཞིག་ཡོད་མ་རེད་ད་ང་ཚོ་དེ་བོད་པ་གཅིག་པ་རེད་ཚང་མ། ད་ང་ཚོ་གི་མ་གི་འདམ་ཁ་མ་ངེས་དེ་ཡང་སོ་སོ་གི་ང་ཚོ་བོད་པ་གི་རྩ་དོན་དང་གཞན་ལ་མི་མང་ལ་ཕན་ཐོགས་ངེས་ཅིག་ཡོང་ན་ཡིན་ད་ཡིན་བརྒྱ་ཆ་བརྒྱ་རྒྱབ་སྐྱོར་ཡོད། ཐེངས་འདིའི་བཙན་བྱོལ་བོད་མིའི་སྲིད་སྐྱོང་འོས་མི་དངོས་གཞིའི་ནང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཟུར་པ་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཟུར་པ་སྤེན་པ་ཚེ་རིང་ལགས་དང། ཞང་ཨ་རིའི་སྐུ་ཚོགས་དོན་གཅོད་ཟུར་པ་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ཡི་འགན་འཛིན་ཟུར་པ་དབུ་དཀར་ཚང་སྐལ་བཟང་རྡོ་རྗེ་ལགས་རྣམ་གཉིས་ཡིན་པ་དང། ཨོ་སི་ཁྲུ་ལི་ཞི་ཡ་དང་ལྷོ་ཤར་ཨེ་ཤེ་ཡ་ཁུལ་གྱི་བོད་མི་མང་སྤྱི་འཐུས་ཀྱི་དངོས་གཞིའི་འོས་མིའི་ནང་ཨོ་གླིང་རྒྱལ་ཡོངས་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཟུར་པ་ཐུབ་བསྟན་དོན་གྲུབ་ལགས་དང་སིད་ནི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་སྒོ་ཚང་ཉི་རྒན་ལགས། Queensland བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཟུར་པ་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་བཅས་ཡིན་པ་རེད། Australia ཡི་གྲོང་ཁྱེར་སིད་ནི་གཅིག་པོ་འོས་བསྡུ་ཆེད་དེབ་སྐྱེལ་གནང་མཁན་ཁྱོན་མི་གྲངས་བརྒྱད་བརྒྱ་སྐོར་དེ་ཙམ་བྱུང་འདུག།
ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།